བོད་ཀྱི་ཁྱིམ་མཚེས་རྒྱལ་ཁབ་བལ་ཡུལ་གྱི་སྲིད་བློན Pushpa Kamal Dahal Prachanda། གཟའ་ལྷག་པ་ཕྱི་ལོ་ཉིས་སྟོང་ཉི་ཤུ་གསུམ་གྱི་ཕྱི་ཟླ་དགུ་པའི་ཕྱི་ཚེས་ཉི་ཤུ་བདུན་གྱི་ཉིན་རྒྱ་ནག་ནས་བོད་ཀྱི་རྒྱལ་ས་ལྷ་སར་སླེབས་པ་མ་ཚད་སྟོད་གངས་རིན་པོ་ཆེ་དང་ཉེ་ཁུལ་སོགས་པ་བོད་ཀྱི་ས་ཆ་ཁག་ཅིག་ལ་འགྲོ་རྒྱུའི་གོང་དེར། རེས་གཟའ་མིག་དམར་ཉིས་སྟོང་ཉི་ཤུ་གསུམ་གྱི་ཕྱི་ཟླ་དགུ་པའི་ཕྱི་ཚེས་ཉི་ཤུ་དྲུག་གི་ཉིན་མོར་པེ་ཅིང་དུ་བལ་པོའི་སྲིད་བློན་དེས་རྒྱ་མིའི་སྲིད་འཛིན་ཞི་ཅིན་ཕིང་ཐུག་ནས། བལ་ཡུལ་དང་རྒྱ་ནག་གི་ཟུང་འབྲེལ་བསྒྲགས་གཏམ་ཞིག་ཁྱབ་བསྒྲགས་བྱས་པ་དེའི་ནང་དོན་གྱིས་བོད་དང་བོད་པ་འབྲེལ་ཡོད་ཀྱི་གནད་དོན་ལ་རྒྱ་ནག་གིས་ཐེ་ཇུས་དང་སྟངས་འཛིན་ཆེ་རུ་བཏང་བ། ཨ་རི་རྒྱལ་ས་ཝ་ཤིང་ཏན་དུ་རྟེན་གཞི་ཡོད་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང ICT གིས་གསུངས་ཀྱི་འདུག་བལ་པོ་དང་རྒྱ་མིའི་ཟུང་འབྲེལ་བསྒྲགས་གཏམ་དེའི་ནང་གི་དོན་ཚན་བཅུ་གསུམ་ཙམ་དེ་ནས་བཞི་བོད་དོན་ལ་ཐད་ཀར་འབྲེལ་བ་ཡོད་པ་དང། བཞི་པོ་དེ་རྣམས་ནི་སྲིད་དོན་གྱི་གཅིག་ས་མཚམས་དང་འབྲེལ་ཡོད་ཀྱི་དོན་ཚན་ཞིག་གི་གཉིས་འཕྲོད་བསྟེན་འབྲེལ་ཡོད་ཀྱི་དོན་ཚན་ཞིག་གི་གསུམ། ལམ་སྲོལ་སོགས་པའི་རྨང་གཞི་འཛུགས་སྐྲུན་གྱི་དོན་ཚན་ཞིག་གི་བཞི་བཅས་ཡོད་པ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་གསལ་བཤད་གནང་པའི་ནང་ལ་བཀོད་གནང་གསལ་ལ། སྲིད་དོན་ཐད་ལ་བཀོད་ཡོད་པ་ནི། བོད་དང་བོད་པའི་རྩ་དོན་དང་བོད་དོན་ནི་རྒྱ་ནག་གི་ནང་སྲིད་རེད་ཞེས་ད་ལན་བལ་པོའི་གཞུང་གིས་བསྐྱར་དུ་ནན་བརྗོད་བྱས་ཏེ་རྒྱ་ནག་དང་ཁ་བྲལ་རྒྱུའི་ལས་འགུལ་ཅི་རུང་བ་བལ་ཡུལ་གྱི་ས་ཐོག་ཏུ་གཏན་དུ་མི་ཆོག་པ་བཟོས་ཡོད་པ་བལ་པོས་རྒྱ་མི་ལ་ལབ་ཡོད་པ་བསྒྲགས་གཏམ་དེའི་ནང་ལ་བཀོད་ཡོད་པ་གསུངས་བཞག་དེ་ལྟར་ཟེར་དུས། རྒྱ་མིས་བཙན་བཟུང་བྱས་པའི་བོད་ལ་རྒྱ་མིའི་དྲག་གནོན་དང་བཙན་གནོན་ནས་རང་དབང་དང་རང་བཙན་གང་རུང་ཐོབ་པའི་ལས་འགུལ་དང་རྒྱ་ནག་གཞུང་ལ་ཞི་བའི་ངོ་རྒོལ་སོགས་པའི་རིགས་བལ་ཡུལ་གྱི་ས་ཐོག་ཏུ་བྱ་ཆོག་རྒྱུ་མིན་པ་བལ་པོས་རྒྱ་ནག་གཞུང་ལ་ཡང་བསྐྱར་ལབ་པ་དབྱེ་ཞིབ་འདུག། བལ་པོ་དང་རྒྱ་མིའི་ཟུང་འབྲེལ་བསྒྲགས་གཏམ་དེའི་ནང་དུ་ས་མཚམས་དང་འབྲེལ་ཡོད་ཀྱི་ཐད་ལ། བོད་ཀྱི་བལ་ཡུལ་དང་ས་མཚམས་ཁག་གི་འཛིན་སྐྱོང་བྱེད་སྟངས་ཀྱི་ཐད་ལ་བལ་པོ་དང་རྒྱ་མིའི་བར་ལ་ཟུང་འབྲེལ་གྱི་ལས་ཀ་སྤེལ་རྒྱུའི་རྒྱ་མི་དང་བལ་པོའི་གྲོས་མཐུན་ཞིག་ད་ཆ་དོན་ཐོག་སྐྱེལ་རྒྱུ་བྱས་པ་ཟུང་འབྲེལ་བསྒྲགས་གཏམ་དེའི་ནང་དུ་བཀོད་ཡོད་རེད་འདུག་སྐད་ཆ་དེ་ལྟར་གྱིས་བོད་མི་ལ་བལ་ཡུལ་དང་འབྲེལ་ནས་དཀའ་ངལ་ཉེ་བའི་ལོ་ཤས་སུ་ཆེ་རུ་ཕྱིན་ཡོད་པ་ཚོ་ད་དུང་ཆེ་ལ་འགྲོ་ཉེན་དང། བལ་པོས་བོད་པ་རྒྱ་མི་ལ་རྩིས་སྤྲད་སྟངས་གསར་པ་བཟོ་སྲིད་པ་བློ་འཚབ་ལངས་འདུག་རྒྱ་ནག་གཞུང་གིས་བོད་པ་ལ་དམ་དྲག་ཆེ་རུ་བཏང་པའི་རྐྱེན་གྱིས་རྒྱ་མིའི་དྲག་གནོན་འོག་ནས་ཉེ་བའི་ལོ་ཤས་སུ་བོད་ནས་བལ་ཡུལ་བརྒྱུད་ནས་བོད་མི་བྱོལ་ཐོག་ལ་ཐར་རྒྱུ་དཀོན་ལ་དང་ཁག་ལ་ཕྱིན་ཡོད་པ་དང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་གསུངས་གསལ་ལ། ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ནས་ཕྱི་ལོ་ཉིས་སྟོང་བརྒྱད་ཀྱི་བར་དུ་བལ་ཡུལ་བརྒྱུད་ནས་ལོ་ལྟར་བོད་ནས་བོད་མི་ཉིས་སྟོང་ལྔ་བརྒྱ་ནས་སུམ་སྟོང་ལྔ་བརྒྱ་བར་ཙམ་བཙན་བྱོལ་ལ་ཐར་སྲོལ་ཡོད་པ་དང། ཡིན་ན་ཡང་ཕྱི་ལོ་ཉིས་སྟོང་བརྒྱད་ཀྱི་ལོར་བོད་མདོ་དབུས་ཁམས་གསུམ་ནས་རྒྱ་ནག་གཞུང་ལ་ས་བྱི་ངོ་རྒོལ་ཆེན་པོ་བྱུང་པའི་རྗེས་ལ་རྒྱ་མིས་བོད་པ་ལ་གཞི་རྒྱ་ཆེ་བའི་དམ་དྲག་དང་སྲིད་ཇུས་བསྡམས་པའི་རྗེས་ལ། བལ་ཡུལ་བརྒྱུད་ནས་བོད་ནས་བོད་པ་བཙན་བྱོལ་ལ་ཐར་རྒྱུ་ཉུང་ལ་ཕྱིན་ཡོད་པ་དང་ཞི་ཅིན་ཕིང་རྒྱ་མིའི་སྲིད་འཛིན་ལ་འཁོད་པ་ནས་བཟུང་དེ་བས་ཉུང་ལ་ཕྱིན་ཡོད་པ་དང་དཔེར་ན། བོད་ནས་བལ་ཡུལ་བརྒྱུད་ནས་བོད་མི་བཙན་བྱོལ་ལ་ཡོང་མཁན་ཕྱི་ལོ་ཉིས་སྟོང་བདུན་གྱི་ལོ་ལ་ཆ་མཚོན་ན། ཉིས་སྟོང་སུམ་བརྒྱ་སུམ་ཅུ་སོ་བརྒྱད་བྱུང་བ་དང་ཕྱི་ལོ་ཉིས་སྟོང་བརྒྱད་ཀྱི་ལོ་ལ་ལྔ་བརྒྱ་བརྒྱད་ཅུ་གྱ་བརྒྱད་དང། ཕྱི་ལོ་ཉིས་སྟོང་བཅུ་གཅིག་གི་ལོ་ལ་བདུན་བརྒྱ་ལྔ་བཅུ་ང་གསུམ་དང་ཕྱི་ལོ་ཉིས་སྟོང་བཅུ་གཉིས་ཀྱི་ལོ་ལ་སུམ་བརྒྱ་བདུན་ཅུ་དོན་ལྔ་ཙམ་བྱུང་བ་དང་ཞི་ཅིན་ཕིང་རྒྱ་མིའི་སྲིད་འཛིན་ཆགས་པའི་རྗེས་ལ་གཟིགས་ན། བལ་ཡུལ་བརྒྱུད་ནས་བོད་ནས་བོད་མི་བཙན་བྱོལ་ལ་འབྱོར་མཁན་ཕྱི་ལོ་ཉིས་སྟོང་དགུའི་ལོ་ལ་ཆ་མཚོན་ན་བཅུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུའི་ལོ་ལ་ལྔ་ཕྱི་ལོ་ཉིས་སྟོང་ཉི་ཤུ་གཅིག་གི་ལོ་ལ་བཅུ། ན་ནིང་ཕྱི་ལོ་ཉིས་སྟོང་ཉི་ཤུ་གཉིས་ཀྱི་ལོ་ལ་ལྔ་མ་གཏོགས་འབྱོར་མེད་པ་གསུངས་བཞག། བོད་ཀྱི་བལ་ཡུལ་དང་ས་མཚམས་འཛིན་སྐྱོང་བྱེད་སྟངས་ཀྱི་ཐད་ལ་བལ་པོ་དང་རྒྱ་མིའི་གྲོས་མཐུན་དེ་ལག་ལེན་བསྟར་དུས། བོད་ནས་བལ་ཡུལ་བརྒྱུད་ནས་སྐྱབས་བཅོལ་ལ་ཐར་མཁན་བོད་པ་དེང་སང་ཉུང་ཤས་ལས་མ་བྱུང་པ་རྣམས་ལ་ཉེན་ཁ་དེ་བས་ཆེ་རུ་འགྲོ་སྲིད་པ་དང་བལ་ཡུལ་གྱི་ས་ཐོག་ལ་འབྱོར་ཟིན་ན་ཡང་ཁྲིམས་ཀྱི་མགོན་སྐྱབས་སོགས་པ་སྲུང་སྐྱོབ་ག་གལ་མེད་པར་བལ་པོས་བོད་པ་རྒྱ་མི་ལ་རྩིས་སྤྲད་སྲིད་པའི་ཉེན་ཁ་ཆེ་རུ་ཕྱིན་ཡོད་པ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཐུགས་འཚབ་གནང་གི་འདུག། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་གཙོ་འཛིན་བསྟན་ཆོས་རྒྱ་མཚོ་ལགས་ཀྱིས་བཀའ་གནང་གསལ་ལ། མི་ཞིག་རང་གི་མི་རིགས་ཀྱི་ངོ་བོ་ཡང་ན་ཆོས་ལུགས་ཡང་ན་ཆབ་སྲིད་ཀྱི་ལྟ་བ་སོགས་རྒྱུ་མཚན་དུ་བྱས་ནས། སྡུག་སྦྱོང་མནར་གཅོད་ཀྱི་འོག་ཚུད་སྲིད་པའི་ས་ཆ་ལ་མི་དེ་ལོག་ཆོག་གི་མེད་པས་རྒྱལ་སྤྱིའི་ཁྲིམས་ལ་བལ་ཡུལ་གྱིས་བརྩི་བཀུར་དང་ལག་ལེན་ཞུ་དགོས་ཀྱི་ཡོད་པ་རེད། བལ་ཡུལ་གྱིས་རྒྱལ་སྤྱི་ལ་ཆིངས་ཡིག་བཞག་པ་ཁ་ཤས་རང་གི་ཐད་ནས་བལ་ཡུལ་ནི་རྒྱལ་སྤྱིའི་ཁྲིམས་དེས་བསྡམས་ཡོད་པ་གསུངས་བཞག་ཡིན་ནའི་བོད་ཀྱི་བལ་ཡུལ་དང་ས་མཚམས་ཚོའི་འཛིན་སྐྱོང་གི་ཐད་ལ་བལ་པོ་དང་རྒྱ་མིའི་གྲོས་མཐུན་དེ་ཡིས། བོད་ནས་བལ་ཡུལ་ལ་ཆོས་ཐོག་ལ་འགྲོ་མཁན་གྱི་བོད་པའི་གནས་ཚུལ་ཡོངས་བལ་པོས་རྒྱ་མི་ལ་རྩིས་སྤྲད་རྒྱུ་མ་ཚད། ས་མཚམས་ཀྱི་སྲུང་བྱ་གིས་མེ་མདའ་མེ་མཚོན་སོགས་མཚོན་ཆ་བེད་སྤྱོད་བཏང་ཡག་གི་ཉེན་ཁ་ཆེ་རུ་བཏང་ཡོད་པ་ཐུགས་འཚབ་གནང་གི་འདུག་ཡང་འཛམ་གླིང་འདིའི་རྒྱལ་སྤྱིའི་ཁྱོན་ལ་སྙན་གྲགས་ཆེ་བའི་བོད་ཀྱི་དབྱིན་སྐད་ཀྱི་མིང Tibet ཞེས་པ་དེ་རྒྱ་མིས་བསུབ་ཐབས་ཀྱི་འབད་བརྩོན་གྱི་ནང་ལ་རྒྱ་མིས་བོད་ལ་མིང Xizang ཞེས་བོས་སྲོལ་ཡོད་པ་དེ་སྤེལ་རྒྱུའི་རྒྱ་མིའི་གཞུང་འབྲེལ་གྱི་གོམ་པ་ཐོག་མའི་གྲས་ཤིག་ད་ལན་བལ་པོའི་སྲིད་འཛིན Pushpa Kamal Dahal Prachanda རྒྱ་ནག་ལ་ཕྱིན་ནས། བལ་པོ་དང་རྒྱ་ནག་གི་ཟུང་འབྲེལ་བསྒྲགས་གཏམ་བཏོན་པ་དེའི་ནང་དུ་སྤོས་ཡོད་པ་ཞིག་ལ་ཟུང་འབྲེལ་བསྒྲགས་གཏམ་དེའི་དབྱིན་ཡིག་གི་ངོ་བཤུས་ཀྱི་ནང་ལ་བོད་ལ་ནམ་རྒྱུན་བཞིན Tibet ཞེས་མ་བྲིས་པར Xizang ཞེས་བྲིས་ཡོད་པ་རེད་འདུག།